རྣམ་པ་ཚོ་སྐུ་ཁམས་བཟང་ང་བསོད་ནམས་གཡང་མཚོ་ཡིན་འདི་ནི VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དཔེ་ཀློག་ལེ་ཚན་དེ་ཡིན། ཐེངས་འདིའི་ང་ཚོའི་རླུང་འཕྲིན་ཐོག་གི་དཔེ་ཀློག་ལེ་ཚན་ནང་ལ་བཀའ་ཟུར་རྩ་ཡུས་རིན་པོ་ཆེ་བསྟན་འཛིན་དཔལ་འབར་མཆོག་གི་རང་རྣམ་བོད་པ་ཞིག་གི་ཡ་ང་བའི་ལོ་རྒྱུས་ཀྱི་དཔེ་དེབ་སྐོར་གླེང་མོལ་ཞུ་རྒྱུ་ཡིན། དེ་རིང་འདི་ག་ཨ་རི་རླུང་འཕྲིན་ཁང་གི་དཔེ་ཀློག་ལས་རིམ་ཐོག་ལ་སྒྲ་འཇུག་ཁང་ལ་ངའི་ལས་རོགས་པད་མ་རྡོ་རྗེ་ལགས་ཕེབས་ཡོད། པད་མ་རྡོ་རྗེ་ལགས་ཐུགས་རྗེ་ཆེ། ལགས་བསོད་ནམས་ལགས་ཐུགས་རྗེ་ཆེ། ཐོག་མར་དེ། བསྟན་འཛིན་དཔལ་འབར་ཞུ་མཁན་སུ་ཡིན་མིན་ངོ་སྤྲོད་གནང་རོགས་གནང།
ལགས་སོ། ད་བསྟན་འཛིན་དཔལ་འབར་ལགས་དང་ད་བསོད་ནམས་ལགས་ཀྱིས་གོང་དུ་ངོ་སྤྲོད་བྱས་པ་ལྟར་ར་རེད། ད་ཁོ་རང་འདི་བོད་ནས་འཚར་ལོངས་བྱུང་ལོ་རབས་བརྒྱད་ཅུ་བའི་ནང་ད་ཕྱི་ར་བཙན་བྱོལ་ལ་ཕེབས་ནས་མཐའ་མ་དེ་ལ་ད་ཆིག་དགུ་དགུ་བཅུ་ལོ་རབས་དགུ་བཅུ་གོ་དྲུག་གི་ལོ་དེ་ལ་ད། བཀའ་ཤག་སྐབས་བཅུ་གཅིག་པ་གི་ནང་གི་ད་བཀའ་བློན་ཆགས་ནས་ཅིག་ཆོས་རིག་བཀའ་བློན་དང་བདེ་སྲུང་བཀའ་བློན་བཞེས་མྱོང་མཁན་གི་ད་དེ་འདྲ་གི་གང་ཟག་ཅིག་རེད་ད་ཁོ་རང་གི་མཚན་ལ་ད་དེ་དེ་ཨ་ལགས་རྩ་ཡུས་ཚང་ལབ་གི་ཨ་ལགས་རྩ་ཡུས་ཚང་བསྟན་འཛིན་དཔལ་འབར་རེད་ད་ཁོ་རང་གི་ལོ་རྒྱུས་མདོར་བསྡུས་ཅིག་ངོ་སྤྲོད་བྱས་ན་ད་ཁོ་རང་ཆིག་དགུ་བཞི་བཅུ་ཐམ་པ་ལོ་སྐུ་གྲོངས་ཡ་ཅིག་རེད་གི་གྲོངས་ས་དེ་ཡང་དེ་ད་མདོ་སྨད་གི་ཨ་མཆོག་གི་ད་ཚོ་བ་ཞིག་གི་ནང་དུ་ཆུང་འཁྲིག་སྡེ་བ་ཟེར་བ་དེ་ནས་ད་བཞི་བཅུ་ཐམ་པ་ལོ་སྐུ་འཁྲུངས་བ་དང་དེའི་སྐབས་དེ་ལ་ད་ཕ་མ་གཉིས་ཀྱིས་གནང་ནོ་གི་མིང་དེ་རྟ་མགྲིན་དབང་རྒྱལ་ཟེར་བ་དེ་རེད་དེ་ནས་ད་དགུང་ལོ་དྲུག་ལ་སླེབས་པའི་སྐབས་དེ་ལ་ད་བླ་བྲང་དགོན་པ་གི་ནང་གི་ཀུན་མཁྱེན་འཇམ་དབྱངས་བཞད་པ་ཚང་གིས་ད་ཨ་ལགས་རྩ་ཡུས་ཚང་གི་ཡང་སྤྲུལ་ལ་ངོས་འཛིན་བྱས་ནས་ཡང་ཨ་ལགས་རྩ་ཡུས་འཇམ་དབྱངས་ཚུལ་ཁྲིམས་རྒྱ་མཚོ་ཟེར་ནས་མཚན་དུ་གསོལ་ཡོད་གི་དེ་ནས་ད། ཨ་ལགས་ཀྱི་དགོན་པ་དེ་ནི་ད་རྩ་ཡུས་གི་བཞི་གའི་རི་ཁྲོད་ལབ་ཡ་ཞིག་རེད་ད་རི་ཁྲོད་ཀྱི་དགོན་པ་ཞིག་ཡིན་ཙང་གྲྭ་བ་ཉི་ཤུ་ཐམ་པ་འདྲ་བོ་དེ་འདྲ་ཞིག་མ་གཏོགས་ད་མེད་ཡ་ཞིག་རེད་ད་ཁོ་རང་གི་ཁྱིམ་ཚང་གི་ཆ་ནས་བཤད་ན་ཡང་ཁྱིམ་ཚང་ཧ་ཅང་ཆེན་པོ་ཞིག་ཡིན་གྱི་འདུག་ད་ཅིག་ནོར་ལུག་དང་ཕྱུགས་ཟོག་དང་དེ་ཚོ་ཧ་ཅང་མང་པོ་ཞིག་ཡོད་པ་དེ་ལ་བརྟེན་ནའང་ད་རྗེས་མ་རྗེས་མ་ནས་ཡོང་གི་རེད་ད་ཡང་ཁོ་རང། རིག་གནས་གསར་བརྗེ་སོགས་ཀྱི་སྐབས་ལ་ཡང་བཀས་བཀོད་རྒྱུད་འཛིན་པ་དང་ཅིག་ཕྱུག་བདག་དང་དེ་ལ་སོགས་པ་གི་ད་ཞྭ་མོ་མང་པོ་ཞིག་གཡོག་བཞག་ག་རེད་ད་ཁོ་རང་ལ་མིང་སྲིང་ལྔ་འདུག་ད་བུ་སྤུན་གཅིག་དང་ད་ཨ་ཅེ་དང་སྲིང་མོ་བཞི་ཡོད་གི་ད་ཁོ་རང་གི་ཕ་གི་མིང་ལ་ཚེ་དགའ་དང་མ་གི་མིང་ལ་མགོན་པོ་མཚོ་ལབ་གི་འདུག་དེ་ནས་ཡང་གཅིག་ཁྱིམ་ཚང་གི་ནང་ན་ཡང་མི་བཅུ་དགུ་ཡོད་པ་གི་ད་ཁྱིམ་ཚང་དཔེར་ན་གཅིག་པཱ་ལགས་གི་ཨ་ཅེ་རྒན་པ་དང་དེ་གི་བཟའ་ཚང་ཚང་མ་དང་མཉམ་དུ་བསྡད་ནས་གཅིག་མི་ཕྱེད་ཀ་གཅིག་འབྲོག་ས་ནས་བསྡད། ཕྱེད་ཀ་ཅིག་རོང་ནས་དེ་འདྲའི་ཞིང་འདེབས་ཀྱི་ཡོད་དེ་འདྲ་ཞིག་རེད། ཡང་ཁྱིམ་ཚང་ཁོ་རང་ཅིག་ཆོས་ཕྱོགས་ལ་དད་པ་ཧ་ཅང་ཆེན་པོ་ཡོད་པ་ཅིག་དཔེར་ན་ཁྱིམ་ཚང་གྲྭ་བ་རང་ནས་ཅིག་སྐབས་དེ་དུས་ད་ཁོ་རང་ཆུང་ཆུང་ཡིན་པའི་སྐབས་དེ་ལ་ར་གཉིས་ཡི་བླ་བྲང་དགོན་པ་གི་གྲྭ་བ་ཡིན་པ་དང་ཡང་གཅིག་ད་ཨ་མཆོག་དགོན་པ་ནང་གི་གྲྭ་བ་ཡིན་པ་དེ་བཞིན་དེ་ཡང་ཇོ་མོ་དགོན་པ་ནང་ན་ཡང་ཇོ་མོ་ཡོད་པ་ད་དེ་འདྲ་གི་ཁྱིམ་ཚང་ཞིག་ནས་འཚར་ལོངས་བྱུང་བ་གི་མི་ཞིག་རེད་འདུག། ད་ལྟ་དེབ་དེའི་མིང་ལ་ལྟ་དུས་བོད་པ་ཞིག་གིས་ཡ་ང་བའི་ལོ་རྒྱུས་གསུང་དུས་དེའི་ནང་ལ་ད་གནས་ཚུལ་སྐྱོ་བོ་མང་པོ་ཧ་གོ་ཡ་དེ་འདྲ་ཞིག་ཆགས་ཀྱི་འདུག་ཁྱེད་རང་གི་ངོས་ནས་དེབ་འདི་འདེམས་དགོས་པའི་རྒྱུ་མཚན་ག་རེ་ཡིན་ན། ད་དེབ་འདི་ད་དེབ་ཀྱི་ཁ་བྱང་ལ་གཅིག་ད་ཨ་ལགས་ཙ་ཡུས་ཚང་གི་རང་རྣམ་ནས་བྲིས་ཡོད་རེད་ད་ཡིན་ན་ཡང་ད་ཨ་ལགས་ཙ་ཡུས་ཀྱི་ལོ་རྒྱུས་གཅིག་པོ་མ་ཡིན་པ་བྱས་ནས་ད་དེབ་འདི་གཅིག་ཀློག་པ་ཡིན་ན་ད། གཅིག་དགུ་བཞི་བཅུ་ཞེ་དགུ་ནས་བཟུང་སྟེ་ད་ཅིག་རིག་གནས་གསར་བརྗེ་དང་རིག་གནས་གསར་བརྗེ་གི་མཇུག་ད་རག་བར་དུ་ལོ་རབས་བརྒྱད་ཅུ་བའི་ནང་བར་དུ་ཅིག་ཨ་མདོ་ས་ཁུལ་ལ་ད་དོན་དག་ག་རེ་ཅིག་བྱུང་གི་ཡོད་པ་དང་ཡང་རྒྱ་ནག་གི་ནང་དུ་ཆབ་སྲིད་ཀྱི་ལས་འགུལ་རབ་དང་རིམ་པ་ཞིག་བྱུང་བའི་སྐབས་སུ་ཡང་ས་གནས་ཀྱི་བོད་རིགས་མང་ཚོགས་ལ་དཀའ་ངལ་ག་རེ་ཅིག་བྱུང་ཡོད་པ་ད་དམིགས་བསལ་གྱིས་ཡང་ཅིག་ཨ་ལགས་དང་ད་ཅིག་བླ་མ་གི་མཚན་ཡོད་མཁན་དང་ཡང་དེ་བཞིན་དུ་ཡང་ཅིག་སྡེ་བ་གི་སྡེ་དཔོན་ན་འདྲ་གི་ཚོ་བ་གི་ཚོ་དཔོན་ན་འདྲ་གི་ཡང་མི་དེ་ཚོ་ཡང་དཀའ་ངལ་ག་རེ་ཅིག་བྱུང་ཡོད་ཡ་ཡང་ཅིག་དགོན་པ་དེ་ཚོའི་སྒང་ལ་ཡང་ཆག་འཇིག་ག་རེ་ཅིག་བྱུང་ཡོད་ཡ། ད་དེ་ཚང་མ་ཅིག་གསལ་བོ་བརྗོད་ཡོད་པའི་དེབ་ཅིག་ཡིན་པའི་སྟབས་ཀྱིས་དེབ་འདི་གལ་ཆེན་པོ་ཅིག་རེད་བསམ་གི་འདུག་ཡང་དེ་མ་ཡིན་པ་གཞན་དག་ཅིག་ཡང་ད་ཨ་ལགས་ཙ་ཡུས་ལབ་ན་ད་ངས་གོང་དུ་ངོ་སྤྲོད་ཞུས་པ་ལོ་རབས་བརྒྱད་ཅུ་བའི་ནང་དུ་བཙན་བྱོལ་ལ་ཕེབས་ནས་དེ་གཞུག་ནས་ད་རྒྱལ་བ་རིན་པོ་ཆེ་གི་མཚན་འདོན་བྱས་སྤྱི་འཐུས་ཀྱིས་འོས་ཤོག་འཕངས་ཏེ་ད་བཀའ་བློན་ཆགས་པའི་མི་སྣ་ཅིག་ཡིན་ཙང་ཡང་ཁོ་རང་གི་ལོ་རྒྱུས་ཡང་གལ་ཆེན་པོ་ཡིན་པ་ཅིག་དང་ད་དམིགས་བསལ་གྱིས་ཅིག་ལོ་རབས་བརྒྱད་ཅུ་བའི་ནང་དུ་བཙན་བྱོལ་ལ་ཡོང་ནས་བཀའ་བློན་ཆགས་པ་ཧ་ཅང་མི། ད་ད་མི་འདོད་ན་བཤད་ཆོག་གི་ཡོད་ཙང་ཡང་ཅིག་ལོ་རྒྱུས་ཁོ་རང་གི་སྒེར་གྱི་ལོ་རྒྱུས་འདི་ཡང་གལ་ཆེན་པོ་ཞིག་རེད་བསམ་གི་འདུག་ཡང་གསུམ་ནས་ང་རང་བཤད་ན་ཡང་ང་རང་ཡང་ཅིག་ད་ཨ་ལགས་ཙ་ཡུས་ད་བསྟན་འཛིན་དཔལ་འབར་ལགས་དང་ད་ཅིག་ཐད་ཀར་དུ་འབྲེལ་བ་ཡོད་པ་ཞིག་རེད་ད་དེབ་འདི་ན་བཀོད་ཡོད་རེད་ད་ཁོ་རང་གི་བུ་མོ་གཉིས་ཡོད་པ་ནང་གི་ད་བུ་མོ་གཉིས་བ་གཅིག་ག་ད་ངའི་བཟའ་ཟླ་རེད་དེ་ནས་ངས་ཨ་ལགས་དང་ཡང་ང་ཐེངས་ཁ་ཤས་ཅིག་ལ་མཇལ་མྱོང་ཡོད་རེད་དེའི་སྟབས་ཀྱིས་ཡང་ཁོ་རང་གི་ལོ་རྒྱུས་བཤད་ཡ་དང་ད་དེབ་འདི་ནང་ན་འཁོད་ཡོད་པ་དེ་ཚོ་ཚང་མ་ང་རང་ལ་གཅིག་གསལ་ཆ་ཞིག་ཡོད་པའི་རྐྱེན་གྱིས་ད་ངས་དེབ་འདི་འདེམས་ཡིན། དེབ་འདི་ད་ལྟ་སྐད་ག་རེ་ནང་ལ་ཡོད་རེད།
རེད་དེབ་འདི་ད་ལྟ་ད་དབྱིན་ཇིའི་ནང་ལ་བྲིས་ཡོད་རེད་ད་དེབ་འདི་འབྲི་མཁན་པ་དེ་ད་ཨ་ལགས་ཙ་ཡུས་དང་ཡང་དེ Australia ན་བཞུགས་པའི་ད་རྩོམ་པ་པོ་ཕ་མེ་ལ་ཐེམ་ལབ་པ་ཅིག་ད་གཉིས་ཀ་མཉམ་འབྲེལ་གྱི་སྒང་ནས་ཅིག་བྲིས་ཡ་ཅིག་རེད་ད་ཕ་མེ་ལ་ཐེམ་ད་དབྱིན་ཇིའི་སྒང་གི་རྩོམ་པ་པོ་ཞིག་ཡིན་པ་དང་ད་མོ་རང

ད་གཅིག་རྒྱ་ནག་དང་འབྲེལ་བ་ཡོད་པའི་ད་དེབ་འདི་མང་པོ་འབྲི་མཁན་ཞིག་ཡིན་ཙང་ད་ཁོ་རང་གཉིས་ཀྱིས་མཉམ་འབྲེལ་གྱི་སྒང་ནས་བྲིས་ནུ་གི་ད་དེབ་འདི་ལེའུ་བཅོ་ལྔ་ཡོད་ནུ་གི་ད་དབྱིན་ཇིའི་སྒང་ལ་ཡོད་པའི་དེབ་ཅིག་རེད་ད་གཅིག་བྱས་ན་འདི་འབྱུང་འགྱུར་ད་ལོ་གཅིག་གཉིས་ཅིག་གི་ནང་ང་བོད་ཡིག་སྒང་ལ་སླེབས་ཀྱི་རེད་བསམ་གྱི་འདུག། དེབ་འདི་དང། ཨ་ལགས་ཙ་ཡུས་ཀྱིས་བོད་ཡིག་ནང་བྲིས་པའི་ངའི་ཕ་ཡུལ་གྱི་ཡ་ང་བའི་ལོ་རྒྱུས་བར་འབྲེལ་བ་ག་འདྲའི་ཆགས་ཡོད་རེད། ཨོ་རེད། ད་ངའི་ཕ་ཡུལ་གྱི་ཡ་ང་བའི་ལོ་རྒྱུས་དེ་ད་ཨ་ལགས་ཙ་ཡུས་ཚང་ད་སྐུ་རང་རྒྱ་གར་ལ་ཕེབས་ནས་ད་བཙན་བྱོལ་ལ་ཕེབས་ནས་པར་སྐྲུན་བྱས་འདུག་གི་དེ་དེབ་དང་པོ་དེ་རེད། ད་ཨ་ལགས་ཙ་ཡུས་ཚང་གཅིག་བརྒྱད་ཅུ་གྱ་བདུན་གྱི་ལོ། རྒྱ་གར་ལ་ཕེབས་ནས་དེ་ནས་རྒྱལ་བ་རིན་པོ་ཆེ་ལ་ད་རྡ་རམ་ས་ལ་ལ་སླེབས་ནས་ཉི་མ་གསུམ་གྱི་གཞུག་ནས་རྒྱལ་བ་རིན་པོ་ཆེ་གི་དེ་གཟིམ་ཆུང་མཇལ་ཁ་གཅིག་རག་འདུག་གཟིམ་ཆུང་མཇལ་ཁ་རག་དེ་ད་ཨ་ལགས་ཙ་ཡུས་ཚང་གི་ད་ངོ་མ། ལོ་རབས་བཞི་བཅུ་ནས་ལྔ་བཅུ་དྲུག་ཅུ་བདུན་ཅུ་ལ་དུས་སྐབས་དེ་ལ་ཅིག་མདོ་སྨད་ཀྱི་ཡུལ་དུ་བྱུང་བའི་ལོ་རྒྱུས་དེ་ཚོ་ཚང་མ་རྒྱལ་བ་རིན་པོ་ཆེ་ལ་ད་ཞིབ་ཆ་ཟིག་ཡ་ར་ཞུས་འདུག་ཞིབ་ཆ་ཟིག་ཡ་ར་ཞུས་དུས་ད་རྒྱལ་བ་རིན་པོ་ཆེ་གི་ད་ཅིག་དེ་ཚོ་ཚང་མ་ཅིག་དེ་ག་ནང་བཞིན་ག་ན་འབྲི་དགོ་གི་རེད་ཟེར་ནས་ཡིག་ཐོག་ག་བཀོད་ནས་དེབ་འབྲི་དགོ་གི་རེད་ཟེར་ནས་ད་རྒྱལ་བ་རིན་པོ་ཆེ་གི་མངགས་ཆ་གནང་བ་ལྟར་དེ་ཨ་ལགས་ཀྱི་ད་དེབ་འདི་འབྲི་འགོ་ཚུགས་འདུག་ད་འབྲི་འགོ་ཚུགས་ནས་ཡང་ཁོ་རང་གི་ད། དྲན་པ་ནང་ན་ཡོད་པ་གི་དེབ་དེ་ཚོ་བྲིས་མ་ར་ཟིན་ཐོ་ཅིག་བཀོད་དེ་བཞིན་ད་ཡང་ཅིག་ཕྱིའི་རྒྱལ་ཁབ་ད་འཇར་མན་དང་ཧྥ་རན་སི་དེ་ཚོ་སོང་ནས་ཡང་ཅིག་དཔེ་མཛོད་ཁང་ནང་ནས་ད་རྒྱ་མིའི་གི་སྐབས་དེ་ཅིག་བོད་ལ་བཙན་འཛུལ་བྱེད་གི་ཡོང་མཁན་ད་དམག་མིའི་གི་གཞུང་འབྲེལ་གི་ཡིག་ཆ་གི་ད་ཡིག་ཆ་ཁག་ཁག་ཅིག་རྙེད་པ་ར་དེ་ནས་ཡང་དེ་ཚོ་ནང་གི་ཡང་རྒྱུ་ཆ་དེ་ཚོ་ཚུར་ར་ཚུར་ར་བསྡུས་ནས་ད་དགུ་བཅུ་གོ་བཞི་གི་ལོ་དེ་ལ་ད་ངའི་ཕ་ཡུལ་གྱི་ཡ་ང་བའི་ལོ་རྒྱུས་ཟེར་བ་གི་དེབ་འདི། རྡ་རམ་ས་ལ་ནས་པར་སྐྲུན་བྱས་འདུག། ད་ལྟ་བོད་ཡུལ་དེབ་འདི་ང་ཚོའི་དཔེ་དེབ་དང་ཁ་ཐུག་འབྲེལ་བ་ཡོད་མ་རེད་དེ། ཡིན་ནའི་ད་མི་གཅིག་གི་ལོ་རྒྱུས་ཡིན་ཙང་རིན་པོ་ཆེ་རང་རྣམ་དང་འབྲེལ་བ་ཡོད་རྒྱུ་ཅིག་ཆགས་ཀྱི་ཡོད་དུས། དེབ་འདི་ནང་ད་ལྟ Germany དེ་བ་ནས་རྒྱ་མིའི་གཞུང་གི་ཡིག་ཆ་རྙེད་པ་རེད་གསུངས་དུས་ལྔ་བཅུ་ང་དགུ་ལོའི་བཙན་བཟུང་བྱས་པའི་རྗེས་ཀྱི་ཡིག་ཆ་དེ་ཚོ་ཆགས་ཀྱི་ཡོད་རེད།

ལྔ་བཅུ་ང་དགུ་ལོ་ལས་ཀྱང་ཅིག་ཧ་ཅང་གི་ཚབས་ཆེན་པོ་དང་ཤུགས་ཆེན་པོ་བྱས་ཡོད་ཙང་ད། དེབ་དེ་ནང་ན་ཅིག་རྒྱ་གི་ཡིག་ཆ་དེ་ན་ཅིག་གི་ཞེ་དགུ་ལོ་ནས་ད་རྒྱ་མི་དེ་ཚོ་ཡ་ར་ག་འདྲ་ག་འདྲ་བྱས་ནས་སོང་ཡ་དང། ཡང་ཅིག་བོད་ཀྱི་ས་ཁུལ་ཁག་ནས་ཅིག་ཟིང་འཁྲུག་ད་རྒྱ་མི་གི་ཟིང་འཁྲུག་ལབ་གི་ཡོད་རེད་ད་ང་རང་ཚོས་བཙན་རྒོལ་བྱས་པའི་སྐབས་དེ་ལ་ཡང་རྒྱ་ནག་གི་དམག་དཔུང་ཆེན་པོ་ཡོང་ནས་དེ་ཚོ་དྲག་གནོན་ག་འདྲ་བྱས་ཡ་མི་ག་ཚོད་ཅིག་བསད་ཡ་ག་བ་ནས་དམག་བརྒྱབ་ཡ་དེ་ལ་སོགས་པ་བྲིས་ཡོད་ཙང་ད་འདི་ནང་ན་ད་རུང་ཚན་པ་གཅིག་གི་ནང་ན། ད་ཅིག་གི་ལྔ་བཅུ་ང་བརྒྱད་ཀི་ལོ་གི་ཟླ་བ་གཉིས་པ་ནས་ཟླ་བ་བཅུ་གཅིག་གི་རིང་དེ་ལ་ད་བླ་བྲང་ཡོད་ས་གི་ད་ཀན་ལྷོ་ས་ཁུལ་དེ་ནས་དམག་འཁྲུག་དགུ་བརྒྱ་དང་ལྔ་བཅུ་ང་དྲུག་ཡོད་ན་དེ་འདྲ་ཅིག་བྱུང་འདུག་ཟེར་ནས་རྒྱ་ནག་གཞུང་གི་ད་གཞུང་འབྲེལ་གི་ཡིག་ཆ་གི་ན་བཀོད་འདུག་ལབ་གི་ད་འདི་དམག་འཁྲུག་ལབ་ཡང་ད་དེ་འདྲ་ཅིག་རེད་ད་དོན་ངོ་མ་གི་དེ་དེ་ང་རང་ཚོ་བོད་པ་དེ་ཚོ་རེད་གདོང་ལེན་བྱེད་ཡ་རེད་བོད་པ་དེ་ཚོ་མཚོན་ཆ་ནི་ག་གེ་ཡོད་མ་རེད་ད་མེ་མདའ་ཁ་ཤས་ཅིག་ཡོད་གི་རེད་ད་གྲི་དང་མདུང་དང་དེ་ཚོ་མ་གཏོགས་ཅིག་རྒྱ་མིའི་དམག་མིའི་གི་ཅིག

དེ་ནས་ད་རྒྱ་མིའི་དམག་མི་དེ་ཚོ་ར་དེ་དེ་རང་ཅིག་བྱུང་གི་རེད་བསམ་ནས་ད་ཁོ་རང་ཚོ་ཡོད་ས་གི་ས་ཆ་དེ་ལ་ཅིག་འཐབ་ར་འདྲ་བོ་གི་ཅིག་གྲ་སྒྲིག་བྱས་ནས་མེ་མདའ་ཚོ་ཚང་མ་བརྟན་པོ་བྱས་ནས་བཞག་ཡོད་པའི་སྐབས་དེ་ལ་ད་ད་ལྟའི་བོད་པ་ད་སྟོང་ཕྲག་གཉིས་ཡོད་པ་དེ་ཚོ་ཚང་མ་ཅིག་རུ་ཁག་གཉིས་བགོས་ནས་སོང་ནས་ད་རུ་ཁག་གཉིས་ཆ་གི་ཁོ་རང་གི་རྒྱ་མིའི་དམག་མི་དེ་ཚོ་མཐའ་ནས་བསྐོར་རེ་ཉི་མ་ལྔ་ལ་མཐའ་ནས་བསྐོར་རེ་བསྡད་འདུག། ཉི་མ་ལྔ་ལ་མཐའ་ནས་བསྐོར་ཡང་དེ་ནས་རུ་ཁག་གཞན་དག་ཅིག་གི་ས་འོག་ནས་དོང་བརྐོས་ནས་ད་ཁོ་རང་ཚོ་ནང་ལོག་ནས་ཕར་ར་སོང་ནས་ཁོ་རང་ཚོ་འཇབ་རྒོལ་བྱེད་ཡག་གི་ཐབས་ཤིག་འཐེན་འདུག་ར་ཡིན་ནའང་དེ་དུས་ད་ཉི་མ་ལྔ་ལོན་པའི་སྐབས་དེ་ལ་ད་རྒྱ་མིའི་གི་བཀའ་སླེབས་འདུག་ཅིག་རྒྱབ་གནོན་གི་དམག་མི་ཡོང་ནས་ཡང་དེ་ནས་ད་བོད་པ་མང་པོ་ཅིག་བསད་འདུག་བོད་པ་མང་པོ་ཅིག་བསད་ཡ་མ་ཟད་ད་ད་གསོད་མ་ཐུབ་པའི་བོད་པ་དེ་ཚོ་སྡེ་བ་ནས་ད་ཕར་རི་མགོ་ལ་བྲོས་ནས་དེ་ནས་ད་མཉམ་དུ་ཅིག་འཇབ་དམག་རྒྱག་ཡ་གི་ད་འགོ་བཙུགས་འདུག་ད་གཅིག་དགུ་ལྔ་བཅུ་ང་བརྒྱད་ཀྱི་ལོ་གཅིག་པོ་མ་རེད་ད་དེའི་སྔོན་ལ་ཡང་ད་གཅིག་དགུ་བཞི་བཅུ་ཞེ་དགུ་ལོ་ནས་དེ་རྒྱ་མི་དེ་ཚོ་ཡ་ར་ཡོང་གི་ཡོད་ཙང། ཡང་ས་ཁད་དེ་ནས་ད་གཅིག་དགུ་ལྔ་བཅུ་ང་དྲུག་གི་ལོ་ཡིན་ན་ད་ས་ཆ་སོ་སོ་གི་ནང་དུ་ཅིག་ད་རྒྱ་མིའི་གི་ལས་དོན་རུ་ཁག་ལབ་ཡ་ཅིག་བྱས་དེ་ཁྲོད་ད་མི་དམངས་ཀུང་ཧྲེ་ལབ་ཡ་ཅིག་བྱས་དེ་ཚོ་བརྩི་མཁན་གི་ཡང་ལས་བྱེད་པ་མང་པོ་ཅིག་ཡ་ར་སླེབས་འདུག་ད་ཡ་ར་སླེབས་དུས་ད་གྲོང་པ་ཞིག་གི་ནང་ནས་ཉི་མ་ཞིག་ལ་དེ་རྒྱ་མིའི་གི་ལས་དོན་རུ་ཁག་གི་ད་ཤིས་ཚང་སྒར་ལ་ཡོད་དེ་རེད་ཤིས་ཚང་སྒར་གསར་བ་ཟེར་བ་འདུག་གོ་དེ་ལ་ཡང་རྒྱ་མིའི་གི་ད་ལས་བྱེད་མི་ཡི་གི་ཡ་ར་ཡོང་གི་ཡོད་པ་ད་མཐོང་ནས་ཡང་སྐབས་དེ་ཡང་ཅིག་བོད་པ་མང་པོ་ཅིག་སོང་ནས་རྒྱ་མིའི་གི་འོག་ཏུ་བསད་འདུག།

པ་ལགས་གི་ད་ཨ་ཅག་རྒན་པ་གི་ཁྱོ་ག་ད་དཀོན་མཆོག་རྒྱ་མཚོ་ལབ་ཡ་ཅིག་ཡོད་རེད་དཀོན་མཆོག་རྒྱ་མཚོ་ཁོ་རང་ད་བྱས་ན་ཡང་དེ་དུས་ཅིག་ས་གནས་གི་ད་ཁ་འགོ་བ་ལབ་ན་ཅིག་འགོ་ཁྲིད་མཁན་ཅིག་ཡིན་ཙང་ཡང་རྒྱ་ནག་གཞུང་གི་ཡང་དེ་མི་དེ་ཚོ་ཚང་མ་ཡང་ཅིག་ད་མཐུན་འབྲེལ་འདྲ་བོ་བྱས་ནས་ད་རྒྱ་ནག་གི་ས་གནས་གི་ལས་ཁུངས་གི་ནང་གི་ཅིག་གོ་གནས་ཅིག་སྤྲད་དེ་ནས་ཡིན་གཅིག་མིན་གཅིག་ད་འདོད་པ་མེད་ན་རང་ལས་བྱེད་བྱ་གི་ཅིག་དེ་འདྲ་བྱས་ནས་ཅིག་འདོད་དེ་འདྲ་བྱས་ན་ཅིག་ཡིན་ཙང་ད་ཨ། དེ་ཚོ་ཚང་མ་ཡང་ཅིག་དམག་འཁྲུག་གི་ནང་ཞུགས་མ་ཐུབ་ཟིག་ད་ལྔ་བཅུ་ང་བརྒྱད་ཀྱི་ལོ་ལ་འདི་ཤེད་རྒྱ་མི་གིས་ཡང་ཅིག་དྲག་གནོན་བྱས་ནས་དམག་འཁྲུག་དེ་བྱུང་བའི་སྐབས་དེ་ལ་ད་ཁོ་རང་ལས་ཁུངས་ནང་ནས་གསང་བའི་ངང་ནས་བྲོས་ནས་ལས་ཁུངས་ནང་གི་མེ་མདའ་ཅིག་ཁུར་ནས་ཡར་རི་ནང་ང་སོང་ནས་དེའི་ཕྱི་ཉིན་དེ་ལ་དམག་འཁྲུག་གི་ནང་ཞུགས་འདུག་འཇབ་དམག་གི་ནང་ཞུགས་ནས་འཇབ་དམག་གི་ནང་གི་བསད་འདུག་དེ་ནས་ཡང་ཉི་མ་ཁ་ཤས་ཅིག་གི་རྗེས་ནས་ད་ཨ་མཆོག་དགོན་པ་ལབ་པ་དེ་ཡང་རྒྱ་མི་གིས་ད་གཏོར་འདུག་རྒྱ་མི་གིས་ཨ་མཆོག་དགོན་པ་ད་གཏོར་བ་ལ་བརྟེན་ནས་ད་ཨ་ལགས་ཙ་ཡུས་གི

པའི་དེ་འདྲ་ཅིག་ཧ་ཅང་ཡ་ང་བའི་ལོ་རྒྱུས་མང་པོ་ཅིག་བཀོད་འདུག་ནི། ཨ་ལགས་ཙ་ཡུས་བཙན་བྱོལ་ནང་ཕེབས་ནས་དུས་ཚོད་ཐུང་ངུའི་ནང་ལ་བཀའ་བློན་ཆགས་ཡོད་རེད། སྲི་ཞུ་ཁག་ལ་གང་འཚམས་འགྲོ་ཡོད་རེད་ནི། ཕྱི་རྒྱལ་ཡུལ་གྲུ་ཁག་ཏུ་བོད་ཀྱི་གནད་དོན་ངོ་མ་འགྲེལ་བཤད་སྐྱོན་ག་ཏུ་ཕེབས་པ་པར་ནང་དེ་འདྲ་མཇལ་འདུག་མཐའ་མ་དེ་ལ་ག་འདྲས་སྐུ་ཚེ་རྫོགས་པ་རེད།

ད་ཨ་ལགས་ཀྱི་ཁོ་རང་གི་ལོ་རྒྱུས་ཀྱི་དེབ་སྐོར་ཡིན་ན་ར་ཅིག་དམིགས་བསལ་ཅིག་ཡིན་པ་དེ་བཀོད་འདུག་ད་ཨ་ལགས་ཕྱི་ལོ་ཉིས་སྟོང་གི་ལོ་དེ་ལ་ད་བཞུགས་སྒར་རྡ་རམ་ས་ལ་ནས་ད་ན་ཚ་གི་དབང་གིས་ད་གྲོངས་སོང་བ་རེད་དེ་དུས་ད་ང་དང་ངའི་བཟའ་ཟླ་སྤྲི་དགའ་གཉིས་ཀ་ཡང་ཕ་ར་རྡ་རམ་ས་ལ་ལ་ཕྱིན་ནས་དེ་ནས་ཞལ་མཇལ་བའི་ཉི་མ་ཁ་ཤས་ཅིག་གི་རྗེས་ནས་ད་གྲོངས་སོང་བ་དེ་འདྲ་ཅིག་རེད་འདུག་ཕལ་ཆེར་ལོ་དྲུག་ཅུ་ཟིག་ཡ་མ་གཏོགས་ད་བཞུགས་ཡོད་མ་རེད་ད་ཨ་ལགས་ཀྱི་ཡིན་ན་ར་ད་ད་དེ་གི་སྒང་དེ་ལ་ཡང་ཅིག